རྒྱུ་ཚོགས་གྲངས་ཚང་གི་ལྡོག་པ་རྟགས་སུ་འདོད་པ་དེ་ལ་འདི་དྲི་བར་བྱ་སྟེ། ད་ཡ་གི་དེ་དང་འདི་གཉིས་སྐད་ཆ་ཁག་ཁག་རེད་ད། ཡ་གི་རྒྱུ་རྟགས་སུ་བཀོད་པ་ལ། ནི་ཚོགས་པ་དང་མ་ཚོགས་པ་རྟགས་སུ་བཀོད་པ་གཉིས། རྒྱུ་ཚོགས་གྲངས་ཚང་བ་རྟགས་སུ་བཀོད་ན། དེ་སྐྱེ་རུང་དང་སྐྱེ་ངེས་གྲུབ་ནས་སྐྱེ་རུང་སྒྲུབ་ན་རྟགས་ཡང་དག་སྐྱེ་ངེས་སྒྲུབ་ན་ཁྱབ་པ་མི་འདུག་ཟེར་ཞེ་ནས་རྒྱུ་ཚོགས་གྲངས་ཚང་རྟགས་སུ་བཀོད་ཟེར་གཅིག་དང། གཤམ་དེ་ན་རྒྱུ་ཚོགས་གྲངས་ཚང་གི་ལྡོག་པ་རྟགས་སུ་བཀོད་པ་གཅིག་དང་ཁོ་རང་ནི་མིང་ལ་ཡང་ལྡོག་པ་ཟེར་བ་ཡང་མི་འདུག་བ། འོ་རྟགས་སུ་འཛིན་པ་ལ་འདི་དྲི་བར་བྱ་སྟེ་འདི་གཉིས་ཁག་ཁག་རེད་ད།

རྟ་ཁར་ཚིག་ཡང་རེ། འོ་དེ་འདྲའི་ཞིང་ཁ་དེ་ཆོས་ཅན། རང་འབྲས་ནས་མྱུག་སྐྱེ་ངེས་ཡིན་ཏེ་རྒྱུ་ཚོགས་གྲངས་ཚང་ཡིན་པའི་ཕྱིར་ཟེར་ན་ད་རྟགས་ཡང་དག་རེད་ཀྱི་མ་རེད་ཟེར། ལྡོག་པ་རྟགས་སུ་འཛིན་པ་དེ་ལ་ཟེར་རྟགས་ཡང་དག་ཡིན་ཟེར་ཡང་དེ་ལ་འདི་དྲི་བར་བྱ་སྟེ་རྒྱུའི་དོན་གང་ཡིན་ཟེར་ན། རང་འབྲས་སྐྱེས་པ་དེ་སྐྱེད་བྱེད་རྒྱུའི་མཚན་ཉིད་རེད། བྱས་ཙང་རང་འབྲས་སྐྱེད་བྱེད་དེ་རྒྱུའི་མཚན་ཉིད་ཡིན་ཙང་རྒྱུ་ཡིན་པ་ངེས་པ་ལ་རྒྱུའི་མཚན་ཉིད་གོ་ངེས་པ་སྔོན་དུ་འགྲོ་དགོས་རེད། བུམ་པ་ངེས་པའི་གང་ཟག་ཡིན་ན་ད་ཆུ་ཤིང་ནུས་པ་ངེས་ཚར་བས་ཁྱབ་ཀྱི་ཡོད་པ་ནང་བཞིན་རྒྱུ་ངེས་པའི་གང་ཟག་ཡིན་ན་རང་འབྲས་སྐྱེད་བྱེད་ཡིན་པ་ངེས་པས་ཁྱབ་འགྲོ་བ་རེད།

རྩོད་གཞི་ཆོས་ཅན་ལ་ག་རེ་ཟེར་ན། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ལུགས་ལུས་གཅིག་གི་དཔྱིད་ཀ་ཡི་ཞིང་ཁ་དུ་ཤོན་སོང་བ་དེ་རང་འབྲས་ནས་མྱུག་སྐྱེ་ངེས་ཡིན་རེད། དེ་ཡིན་ན་སྐྱེ་ངེས་ཡིན་པས་མ་ཁྱབ་རེད་དེ་ནང་བཞིན་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཁ་ཁོ་རྟགས་ལ་བཀོད་པ་རེད་དེ་རང་ལྡོག་དེ་དེ་རང་འབྲས་ནས་མྱུག་སྐྱེ་ངེས་རེད་དེ་ཡིན་ན་ཡང་ཁོ་ཡིན་ན་སྐྱེ་ངེས་ཡིན་པའི་ཁྱབ་པ་ནི་མི་འདུག་རུང་བ་ཙམ་གྱི་ཁྱབ་པ་ངེས་རེད་སོ་དེ་ཡིན་ན་སྐྱེ་རུང་ཡིན་པའི་ཁྱབ་པ་ནི་ངེས་སོ། ཡ་གིའི་རྟགས་དེ་ལ་རྒྱུ་ལ་ཚོགས་པ་རྟགས་སུ་བཀོད་པ་དང་མ་ཚོགས་པ་རྟགས་སུ་བཀོད་པ་ཟེར་གོ། ག་རེ་ཟེར་ན།

ད་རྒྱུ་ཡིན་པ་ངེས་ཚར་སོང་ན། རང་འབྲས་ནས་མྱུག་གི་སྐྱེད་བྱེད་ཡིན་པར་ངེས་པ་ཡིན་ཙང། ཨ་ནི་སྐྱེད་བྱེད་ཡིན་སྐྱེ་ངེས་ཡིན་ཏེ་ཟེར་ཡ་ར་བ་དང་སྐྱེ་རུང་ཡིན་ཏེ་སྐྱེད་བྱེད་ཡིན་ཏེ་ཟེར་ལབ་ན། དེ་ནི་རྟགས་ཡང་དག་མ་ཡིན་པ་དེ་ཕྱོགས་ཆོས་གྲུབ་དུས་བསྒྲུབ་བྱ་གྲུབ་པའི་སྐྱོན་དུ་བྱས། འོ་ཐུགས་རྗེ། འདོད་ན། དེ་དེ་སྐྱེ་ངེས་རེད་བ། དེའི་དོན་གང་ཡིན་ཞེ་ན། འོ་ན་དེ་གཞི་དེ་ནས་མྱུ་གུ་སྐྱེ་བ་ལ་ངེས་པ་མི་སྲིད་པར་ཐལ་ལོ། འདོད་ན་དེ་སྐྱེ་བ་ངེས་ནས་སྐྱེ་རུང་མི་རུང་ཐེ་ཚོམ་ཟ་བ་ཇི་ལྟར་ཡིན་སྨྲོས་ཤིག། དེས་ན།

འོ་ཡོད་ངེས་ཡིན་ད་ཁྱབ་པ་མེད་ཅེས་བུམ་པ་ཡོད་ངེས་ཡིན་ན་ཡོད་པ་ལ་འགལ་རྐྱེན་གྱི་གེགས་མི་སྲིད་པས་མ་ཁྱབ་ཅེས་སྐྱེ་ངེས་ཡིན་ན་སྐྱེ་བ་ལ་འགལ་རྐྱེན་གེགས་མི་སྲིད་པས་མ་ཁྱབ་ཅེས་དེ་གཅིག་པ་བྱས། ཡང་དེ་སྐྱེ་ངེས་ཡིན་ན་དེ་མི་སྐྱེ་བ་མི་སྲིད་པས་ཁྱབ་པར་ཐལ་དེ་སྐྱེ་བ་ལ་འགལ་རྐྱེན་གྱི་གེགས་མི་སྲིད་པས་ཁྱབ་པའི་ཕྱིར། འདོད་པ། སྐྱེ་ངེས་ཡིན་ན། མི་སྐྱེ་བ་མི་སྲིད་པས་ཁྱབ་པར་ཐལ། སྐྱེ་བ་ལ་འགལ་རྐྱེན་གེགས་མི་སྲིད་པས་ཁྱབ་ཅིང་ག་རེ་བྱས་ན་ཟེར། སྐྱེ་ངེས་ཡིན་ན་སྐྱེ་བ་ལ་འགལ་རྐྱེན་གེགས་མི་སྲིད་པས་མ་ཁྱབ་ཅིང་རང་ལུགས་ལ། རང་ལུགས་ལ། ནས་སྲིད་རྩེ་གཅོད་ས་ཞིང་དེ་ལ་རང་འབྲས་ནས་མྱུག་སྐྱེ་ངེས་ཡིན། རྟགས་དང་རྩོད་གཞིར་སོང་བ་དེ་དག་རང་ལྡོག་ནས་སྐྱེ་ངེས་ཡིན་ས་རེད་བ། ཡིན་ན་ཡང་དེ་དག་ཡིན་ན་སྐྱེ་ངེས་ཡིན་པས་མ་ཁྱབ་སྟེ་ཁོ་ལ་འགལ་རྐྱེན་གྱི་གེགས་བྱེད་སྲིད་ཀྱི་འདུག་གསུང་དགོས་པ་རེད་བ། བྱས་ཙང་ཁོ་རང་རང་ལྡོག་ནས་སྐྱེ་ངེས་ཡིན་ཀྱང་སྐྱེ་བ་ལ་འགལ་རྐྱེན་གྱི་གེགས་སྲིད་ཀྱི་འདུག་ཟེར་བ་འདི་ལ་ཁ་ཅིག་གིས་དེ་བཏང་གི་རེད་ནི། སྐྱེ་ངེས་ཡིན་ན་སྐྱེ་བ་ལ་འགལ་རྐྱེན་གེགས་མི་སྲིད་པ་ཞིག་དགོས་པ་རེད་ལབ་པ་རེད་བ། ཟེར་བ་འདི་རང་ལུགས་ལ་བལྟས་ན་ནི་ཡོད་ངེས་ཡིན་ན་ཡོད་པ་ལ་འགལ་རྐྱེན་གེགས་མི་སྲིད་པ་དགོས་པར་ཐལ་ཟེར་རིགས་པ་མགོ་མཚུངས་བཏང་དགོས་འདུག་ཟེར། ཡང་དེ་སྐྱེ་ངེས་ཡིན་ན་དེ་མི་སྐྱེ་བ་མི་སྲིད་པས་ཁྱབ་པར་ཐལ། རང་ལུགས་མ་ཁྱབ་རེད་སྐྱེ་ངེས་ཡིན་ན་མི་སྐྱེ་བ་མི་སྲིད་པས་མ་ཁྱབ་སྟེ། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཁོ་རང་འབྲས་ནས་མྱུག་སྐྱེ་ངེས་ཡིན་ཡང་དེ་དག་དང་མི་སྐྱེ་བའི་གཞི་མཐུན་སྲིད་ཀྱི་རེད་བ། རང་འབྲས་མྱུ་གུ་མི་སྐྱེ་བ་མི་སྐྱེ་བའི་གཞི་མཐུན་སྲིད་པ་རེད་བ། ཡིན་ཙང་མི་སྐྱེ་བ་ཞིག་དུས་མི་སྲིད་པས་མ་ཁྱབ་ཅིག་ཁྱོད་རང་ལྟར་ན་ཁྱབ་ཟེར་དགོས་རེད་སྐྱེ་ངེས་ཡིན་ན་མི་སྐྱེ་བ་མི་སྲིད་པས་ཁྱབ་པར་ཐལ་སྐྱེ་ངེས་ལ་གེགས་མེད་པས་ཁྱབ་པའི་ཕྱིར། གེགས་མེད་ན་དེ་ནི་མི་སྐྱེ་བ་སྲིད་དགོས་མ་རེད་སྐྱེ་བ་ཐག་ཆོད་དགོས་རེད་འོ་ཐུགས་རྗེ། གེགས་མི་སྲིད་པས་ཁྱབ་པའི་ཕྱིར། འདོད་ན་བུམ་པ་མེད་པ་མི་སྲིད་པར་ཐལ་བུམ་པ་ཡོད་ངེས་ཡིན་པའི།

སྐྱེ་བ་ལ་འགལ་རྐྱེན་གེགས་མི་སྲིད་པས་མི་སྲིད་པས་ཁྱབ་ཟེར་ལབ་དེ་ཁྱབ་ན་ད་འདི་ཡང་ལས་བྱང་སེམས་སངས་རྒྱ་བའོ་དེ་སངས་རྒྱ་བ་ལ་འགལ་རྐྱེན་གེགས་མི་སྲིད་པར་ཐལ་དེ་སངས་རྒྱ་ངེས་ཡིན་པའི་ཕྱིར། རེད་པ། ཡིན་ན་བྱང་སེམས་སངས་རྒྱ་བ་ལ་སངས་རྒྱ་ངེས་མ་ཡིན་པར་ཐལ་རྒྱ་བ་ལ་འགལ་རྐྱེན་གེགས་དང་བཅས་པའི་ཕྱིར། ཡང་དེ་སྐྱེ་བ་ལ་སྐྱེ་ངེས་ཀྱིས་མ་ཁྱབ་བོ་ཞེ་ན། ཡང་དེ་སྐྱེས་པ་ལ།

ཚད་མས་མ་ངེས་པ། དེ་མ་ངེས་ན་དེ་ཚད་མ་ཞེན་ཡུལ་ལ་འཁྲུལ་བ་འཁྲུལ་གྱི་འདུག་ལབ་པར་དེ་ཚད་མ་ཞེན་ཡུལ་ལ་འཁྲུལ་བ་དེ་བདེ་པོ་ཡོད་པ་མ་རེད། གང་འདྲས་ཚད་མ་ཞེན་ཡུལ་ལ་གང་འདྲས་སུ་འཁྲུལ་འགྲོ་བ་རེད། ད་ལྟ་དེ་ཚད་མ་ཞེན་ཡུལ་ལ་འཁྲུལ་བར་ཐལ་བཏང་གི་ཡོད་རེད་པ། ཚད་མའི་སྟོབས་ཀྱིས་སྐྱེ་བར་ངེས་ནས། ཨོ། སྐྱེ་ངེས་མ་ཡིན་པའི་ཕྱིར་ཚད་མའི་སྟོབས་ཀྱིས་སྐྱེ་བར་ངེས་པར་རྟགས་མ་གྲུབ་ཟེར་གྱི་ཡོད་རེད་ཁུལ་དེ། རེད་པ། སྐྱེ་བ་ལ་སྐྱེ་ངེས་ཀྱིས་མ་ཁྱབ་ཟེར་སོང་བ་དེ་འདྲ་སྟེ།

སྐྱེ་བ་ཡིན་མེད་པ་ཡིན་པའི་ཁས་ལེན་མི་ལེན་ཞེས་བརྟག་རྒྱུ་རེད་ད་དེ། ཁ་ཅིག་འདི་ག་རེ་ཟེར་ན་སྐྱེ་བ་ལ་སྐྱེ་ངེས་ཀྱིས་མ་ཁྱབ་ཟེར་དུས། ཚད་མ་ཞེན་ཡུལ་ལ་འཁྲུལ་བར་ཐལ་ཚད་མའི་སྟོབས་ཀྱིས་སྐྱེ་བར་ངེས་ནས་སྐྱེ་ངེས་མ་ཡིན་པའི་ཕྱིར་ཟེར་དུས། རྟགས་ཁས་བླངས་སོ་ཞེ་ན། སྐྱེ་ངེས་མ་ཡིན་པ་ལ་ཁོ་རང་ཁས་བླངས་ཚར་ཏེ་སྐྱེ་བ་ཡིན་ན་སྐྱེ་ངེས་ཡིན་པས་མ་ཁྱབ་ཟེར་ཡང་རེད། སྔར་བཤད་པའི་ཞིང་ཡང་ཡིན་ཞེས་དང་ནས་སོགས་ཆུ་ལུད་རིགས་སོགས་ལ་ཞིང་ཡང་ཡིན། ནད་ཀྱི་མྱུ་གུ་སྐྱེ་བ་ཡང་སྐྱེས་པ་ཡང་ཡིན་པས་གཞི་མཐུན་སྲིད་དམ་མི་སྲིད། ནས་ཀྱི་མྱུ་གུ། མི་སྐྱེ་བ་ཡང་ཡིན་པའི་གཞི་མཐུན་སྲིད་དམ་མི་སྲིད།

སྲིད་ན་བྱེད་བདག་དེ་ནི་སྔར་བཤད་པའི་ནས་སོགས་རིགས་སོགས་ཞིང་ཡང་ཡིན། རང་འབྲས་ནས་མྱུག་མི་སྐྱེ་བ་ཡང་སྲིད་ན་དེ་འདྲའི་གཞི་མཐུན་པ་དེ་ཆོས་ཅན། ནས་ཀྱི་མྱུ་གུ་སྐྱེ་རུང་དུ་ཐལ་སྔར་བཤད་པའི་དེ་འདྲའི་ཞིང་ཡིན་པའི་ཕྱིར། འདོད་མི་ནུས་ཏེ། མྱུ་གུ་མི་སྐྱེ་བའི་གཞིར་ཚད་མས། ཚད་མས་ངེས་ན། སྐྱེ་མི་རུང་དུ་འགྱུར་རོ་ཞེ་ན། ཁ་ཅིག་གིས་བཏང་གི་ཡོད་རེད་པ།

མི་སྲིད་ན་མེད་ངེས་སུ་འགྱུར། བསྐལ་དོན་ཉམས་ལ་སྲིད་ན་གཞི་དེ་བསྐལ་དོན་གྱི་ཤ་ཟ་ཆོས་ཅན། བསྐལ་དོན་དུ་མི་རུང་བར་ཐལ་ཚད་མས་གྲུབ་པའི་ཕྱིར་གཞི་དེ་བསྐལ་དོན་ཤ་ཟ་ཡོད་པའང་སྲིད་མེད་པའང་སྲིད་པར་ཁས་བླངས་ཀྱང་ཤ་ཟ་ཚད་མས་གྲུབ་པ་ཁས་ལེན་མི་དགོས་པས་ཆོས་ཅན་ཉིད་ལ་ཐེ་ཚོམ་ཟའོ་ཞེ་ན། ཟེར་ཁ་ཅིག་གིས་ལབ། འོ་ན་ཟེར་རང་ལུགས་སྔར་བཤད་པའི་དེ་འདྲའི་ཞིང་དེས་མྱུ་གུ་སྐྱེད་པའང་སྲིད་མི་སྐྱེད་པའང་སྲིད། སྲིད་པས། སྲིད་པས་གཞི་དེ་དང་མྱུ་གུ་མི་སྐྱེ་བའི་གཞི་མཐུན་སྲིད་པ་ཚད་མས་གྲུབ་ཀྱང་དེ་འདྲའི་གཞི་མཐུན་ཚད་མས་གྲུབ་མི་དགོས་པས་ཆོས་ཅན་ཉིད་ལ་ཐེ་ཚོམ་ཟ་བ་ཀུན་ནས་མཚུངས་སོ་ཞེས་གསུངས་པ་ཞིག་ཡང། དེ་བཞིན་གྱི་མི་འདུ་བ།